ང་ལྕགས་མོ་མཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་རྒྱ་ནག་གཞུང་གིས་བོད་སྐོར་གྱི་རྒྱབ་ཤ་དཀར་པོའི་དེབ་ནང་ནམ་རྒྱུན་དང་མི་འདྲ་བ་གཅིག་སྟེ་བོད་ཅེས་པའི་ཐ་སྙད་བཙན་ཐབས་ཀྱིས་བསྒྱུར་ཏེ་བོད་མི་རིགས་རྩ་མེད་བཟོ་ཐབས་བྱེད་བཞིན་ཡིན་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པས་གསུངས་པ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཁག་གཉིས་དང། བོད་ཀྱི་མ་འོངས་མདུན་ལམ་གྱི་སྐོར་གྲོས་བསྡུར་གྱི་ལྷན་ཚོགས་ལ་མཉམ་ཞུགས་པ་ཚོར་གོང་ས་མཆོག་གིས་ཁོང་གི་སྐུ་ཡི་ཡང་སྲིད་དང་འབྲེལ་བ་གི་ཐོག་སེམས་ཁྲལ་གནང་མི་དགོས་པར་རྒྱ་ནག་ནང་འགྱུར་བ་འགྲོ་ངེས་ཡིན་པ་གི་བཀའ་བསྩལ་ཡོད་པ། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་རིའི་ནང་དུ། APEC། ཚོགས་འདུར་བཅར་བ་དང་སྟབས་བསྟུན་ནས་ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་གཞོན་ནུ་ཚོགས་པས། ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་རྒྱུ་ཡིན་པའི་སྐོར་གྱི་གནས་ཚུལ་ཞིག་འདུག་ད་མཐའ་མ་དེར་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་བུད་མེད་ཀྱི་གནས་བབ་ཡར་རྒྱས་བཏང་ཕྱོགས་ཀྱི་སྲིད་ཇུས་གསར་བ་ཞིག་གཏན་འབེབས་ཆེད། བརྗོད་གཞི་སྣ་མང་ཞིག་གི་ཐོག་གྲོས་བསྡུར་གྱིས་བསམ་ཚུལ་བསྡུ་རུབ་བྱེད་ཀྱི་ཡོད་པའི་ཐད་འབྲེལ་ཡོད་ལ་བཅར་འདྲི་ཞུ་བ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། གསན་མཁན་རྣམ་པ་སྔོན་ན་དེ་རིང་གི་གསར་འགྱུར་བཤད་རྒྱུ་རྒྱ་ནག་གཞུང་གིས་བོད་སྐོར་གྱི་རྒྱབ་ཤ་དཀར་པོའི་དེབ་ནང་ནམ་རྒྱུན་དང་མི་འདྲ་བ་གཅིག་དེ་བོད་ཅེས་པའི་ཐ་སྙད་བཙན་ཐབས་ཀྱིས་བསྒྱུར་ཏེ་བོད་མི་རིགས་རྩ་མེད་བཟོ་ཐབས་བྱེད་བཞིན་ཡིན་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པས་གསུངས་ཡོད་པ་རེད། ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་ཉིན་རྒྱ་ནག་དམར་ཤོག་ཚོགས་པའི་དབུས་གསར་འགྱུར་གཞུང་དོན་ཁང་ཟེར་བའི་དྲིལ་བསྒྲགས་ལས་ཁུངས་ནས་བོད་སྐོར་ལ་དུས་རབས་གསར་བའི་ཏང་གི་བོད་སྐྱོང་སྲིད་ཇུས་ལག་ལེན་དང་དེའི་ལོ་རྒྱུས་རང་བཞིན་གྱི་གྲུབ་འབྲས་ཟེར་བའི་རྒྱབ་ཤ་དཀར་པོའི་དེབ་ཅིག་བཏོན་ཏེ་དེབ་དེའི་ནང་དོན་ཚན་དྲུག་གི་དབྱེ་ཡོད་པ་དང་བོད་ནང་འཕེལ་རྒྱས་ཀྱི་འདུ་ཤེས་གསར་པ་ཕྱོགས་ཡོངས་ནས་ལག་བསྟར་དང་བོད་ནང་བསམ་པའི་དཔལ་ཡོན་སྲོལ་གཏོད་ཀྱི་གྲུབ་འབྲས་མངོན་གསལ་དོད་པོ་མི་རིགས་ཆོས་ལུགས་ཀྱི་ལས་དོན་ལ་གྲུབ་འབྲས་བྱུང་ཚུལ། སྤྱི་ཚོགས་སྤྱི་ཡོངས་བརྟན་ལྷིང་དང་ཡར་རྒྱས་ཡོད་པ། སྐྱེ་ཁམས་བདེ་འཇགས་ཉིན་བཞིན་སྲ་བརྟན་དུ་སོང་བ། དམངས་གཙོ་དང་ཁྲིམས་ཀྱིས་སྐྱོང་བར་ཤུགས་སྣོན་རྒྱག་པ་ཟེར་བ་བཅས་བཀོད་འདུག་པས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས། དེ་རིང་འདི་ནང་ལོགས་ལ་ཡིན་ན་ཡང་རྒྱབ་ཤ་འདི་ནང་ལོགས་བོད་མི་ཡོངས་ལ་ཁེ་ཕན་སྒྲུབ་པའི་དོན་དག་ལ་འདི་ནི་རྩ་བ་ཉིད་ནས་ཡོད་མ་རེད་འདི་ཡོད་དུས་ཙམ་པ་འདི། ཆབ་སྲིད་ཀྱི་དགོས་མཁོ་ལ་གཅིག་གི་ཡིག་ཆ་ཞིག་ཆགས་ཀྱི་ཡོད་དུས་ཙམ་པ་ལ་འདི་ད་ལྟའི་གི་རྒྱ་ནག་རྒྱ་ནག་གཞུང་གི་བོད་སྐོར་གི་རྒྱབ་ཤ་དཀར་པོའི་དེབ་ཟེར་བ་དེ་དམར་ཤོག་ཚོགས་པའི་ཆབ་སྲིད་ཀྱི་དགོས་མཁོ་ཞིག་གི་ཆེད་དུ་ཡིན་པ་ལས་དེབ་དེའི་ནང་དུ་བོད་ནང་གི་དངོས་ཡོད་གནས་ཚུལ་དང་མི་མཐུན་པའི་གནས་ཚུལ་འཁྱོག་བཤད་དང་བོད་མིའི་མངོན་འདོད་དང་རྩ་བ་ཉིད་ནས་མི་མཐུན་པ་ཞིག་ཡིན་སྟབས་རྒྱབ་ཤ་དཀར་པོའི་དེབ་དེ་དྲང་བདེན་མ་ཡིན་པ་ཞིག་རྫུན་གཏམ་ཞིག་ཏུ་ངོས་འཛིན་བྱེད་ཀྱི་ཡོད་པའི་སྐོར་འགྲེལ་བརྗོད་གནང་བྱུང། ཡང་རྒྱབ་ཤ་དཀར་པོའི་དེབ་དེའི་ནང་བོད་ཀྱི་ས་ཁུལ་མང་པོའི་ནང་བོད་ཀྱི་རིག་གཞུང་སྲུང་སྐྱོབ་ལྟེ་གནས་ཁང་ཆེད་འཛུགས་དང་སློབ་གྲྭ་ཆུང་འབྲིང་ཁག་ཏུ་བོད་ཡིག་སློབ་ཁྲིད་དང་དགོན་སྡེ་ཁག་ཏུ་རྒྱ་སྒོར་ས་ཡ་བཏང་སྟེ་ཡར་རྒྱས་གཏོང་གི་ཡོད་པའི་སྐོར་དང་ཆོས་ལུགས་ཀྱི་གྲུབ་འབྲས་ཟེར་བའི་ནང་ཨར་ངེས་སུ་མང་པོ་བཅས་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་པཎ་ཆེན་རིན་པོ་ཆེ་གཙོ་བྱས་པའི་བོད་ཀྱི་བླ་ཆེན་ཁག་གི་ཡང་སྲིད་ངེས་པར་དམར་ཤོག་ཚོགས་པའི་དབང་འོག་གི་ས་ཁུལ་དུ་ངོས་འཛིན་དགོས་པའི་སྐོར་བཀོད་ཡོད་ལ། ཡང་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས་མུ་མཐུད་དུ། རྒྱ་ནག་ལ་སྐྱབས་མགོན་རིན་པོ་ཆེ་གི་སྐུའི་ཡང་སྲིད་དང་འབྲེལ་བའི་བདག་དབང་དེ་རྩ་བ་ཉིད་ནས་ཡོད་མ་རེད་ལོ་རྒྱུས་ཐོག་ནས་རྩ་བ་ཉིད་ནས་ཡོད་མ་རེད་དེའི་ཐོག་ནས་ད་ལྟ་འདི་བཤད་པ་དེ་དྲང་བདེན་མ་ཡིན་པ་ཅིག་དང། རྒྱ་ནག་གཞུང་ལ་ལོ་རྒྱུས་ཀྱི་ངོས་ནས་གོང་ས་མཆོག་གི་ཡང་སྲིད་ངོས་འཛིན་གྱི་བདག་དབང་རྩ་བ་ནས་ཡོད་པ་མ་རེད་ལ་ཐེངས་འདིར་དེ་ལྟར་བཤད་པ་ནི་དམར་ཤོག་ཚོགས་པ་ཁོ་རང་ཚོའི་དགོས་མཁོ་ཙམ་ལས་ལོ་རྒྱུས་དང་ད་ལྟའི་གནས་བབ་གང་གི་ཆ་ནས་དོན་དངོས་མིན་པའི་འཁྱོག་བཤད་ཅིག་ཡིན་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད། ཡང་རྒྱབ་ཤ་དཀར་པོ་ཟེར་བའི་དེབ་དེའི་ནང་བོད་སྐད་ཡིག་ཡར་རྒྱས་ཐད་སློབ་གྲྭ་ཁག་ཏུ་བོད་ཡིག་སློབ་ཁྲིད་གཙོ་བྱས་པའི་བོད་སྐད་ཡིག་ནང་གསར་འགྱུར་དང་བརྙན་འཕྲིན་ཡོད་པའི་སྐོར་དང་དེ་མིན་ས་གནས་ཁག་གི་ཁྲོམ་ལམ་དུ་བོད་ཡིག་མཐོང་རྒྱུ་ཡོད་པ་སོགས་བཀོད་ཡོད་པ་མ་ཟད་རྒྱབ་ཤ་དཀར་པོའི་དེབ་དེའི་ནང་ནམ་རྒྱུན་དང་མ་འདྲ་བ་ཞིག་ལ་བོད་ཅེས་པའི་ཐ་སྙད་ཀྱི་ཚབ་ཏུ་རྒྱ་ནག་གིས་བཙན་ཐབས་ཀྱིས་བེད་སྤྱོད་བྱེད་བཞིན་པའི་ཤིས་ཙང་ཞེས་བསྒྱུར་ཏེ་བོད་མི་རིགས་དང་ལོ་རྒྱུས་དང་བཅས་པ་བཙན་ཐབས་ཀྱིས་རྩ་མེད་བཟོ་ཐབས་ཤིག་བྱེད་བཞིན་ཡོད་པས་བོད་སྐད་དང་བོད་ཡིག་སློབ་བཞིན་པ་སོགས་དོགས་གཞིའི་གནས་ཤིག་ཡིན་པ་འགྲེལ་བརྗོད་གནང་ཡོད། ས་གནས་འགོ་འཛིན་རྣམ་པའི་འཛིན་སྐྱོང་ཚོགས་ཆེན་ཐེངས་བཅོ་ལྔ་པའི་མཐའ་མཇུག་ཏུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཟུར་ཟ་བྱེད་མཁན་ལ་བོད་མིའི་སྒྲིག་འཛུགས་ཀྱི་དབུས་ས་གཉིས་ནས་ཁ་གཏད་གདོང་ལེན་ནན་མོ་བྱ་རྒྱུ་སོགས་ཀྱི་གྲོས་ཆོད་དོན་ཚན་བཅུ་བཞག་ཡོད་པ་རེད། ཟླ་བ་འདིའི་ཚེས་དྲུག་ནས་བཅུ་ཉིན་གྲངས་གཉིས་རིང་བོད་མིའི་སྒྲིག་འཛུགས་ནང་སྲིད་ཁྱབ་ཁོངས་ཀྱི་རྒྱ་བལ་འབྲུག་གསུམ་གྱི་ས་གནས་ཁག་བཞི་བཅུ་ཞེ་ལྔ་གི་ས་གནས་འགོ་འཛིན་རྣམ་པའི་འཛིན་སྐྱོང་ཚོགས་ཆེན་ཐེངས་བཅོ་ལྔ་པ་འཚོགས་པའི་ཐོག་གྲོས་གཞི་དོན་ཚན་བཅུ་གི་ཐོག་གྲོས་བསྡུར་ལྷུག་པོ་གནང་སྟེ་གྲོས་ཆོད་བཞག་པའི་ནང་གཙོ་བོ་དེང་སྐབས་བོད་མིའི་སྤྱི་ཚོགས་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཟུར་ཟ་བྱེད་མཁན་རྣམས་ལ་བོད་མིའི་སྒྲིག་འཛུགས་ཀྱི་དབུས་ས་གཉིས་ནས་ཁ་གཏད་གདོང་ལེན་ནན་མོ་བྱེད་རྒྱུ་སོགས་ཀྱི་སྐོར་ཡིན་པ་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད། ད་གྲོས་གཞི་ནང་ལས་གཙོ་ཆེ་ཤོས་གཅིག་དེ་རེད་སྐྱབས་མགོན་རིན་པོ་ཆེ་ལ། ཨ་ནེ་ཆེས་ཀྱི་མཛད་པ་འཕྲིན་ལས་ཨ་ནེ་ད་རིང་སང་ཉིན་ད། ཡང་སྒང་ཏོག་ས་གནས་འགོ་འཛིན་ལྷག་པ་ཚེ་རིང་ལགས་ཀྱིས་གསུངས་ན་ད་ལན་ལྷན་ཚོགས་དེ་གང་ཅི་ཚགས་ཚུད་བྱུང་བ་མ་ཟད་ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་སྲུང་སྐྱོབ་ཀྱི་ཐད་གྲོས་གཞི་གྲོས་ཆོད་བཞག་པ་དེ་ནི་དམིགས་བསལ་ཞིག་ཡིན་ཞིང་དེང་སྐབས་གོང་ས་མཆོག་གི་མཚན་གནས་སྲུང་སྐྱོབ་བྱ་རྒྱུ་དེ་ནི་གནད་འགག་ཆེན་པོ་ཡིན་པས་བོད་མིའི་སྒྲིག་འཛུགས་ཙམ་མིན་པར། བོད་མི་སྤྱི་སྒེར་ཚང་མས་ནུས་པ་མཉམ་སྤུངས་དགོས་རྒྱུ་གནད་འགག་ཡིན་པ་གསུངས་བྱུང། གཞི་རྩའི་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ཁྱབ་ཁོངས་ཀྱི་ས་གནས་འགོ་འཛིན་རྣམ་པའི་འཛིན་སྐྱོང་ཚགས་ཚུད་ཡོང་ཆེད་ས་གནས་འགོ་འཛིན་རྣམ་པའི་ཚོགས་ཆེན་དེ་བཞིན་ལོ་ཉི་ཤུ་རྩ་གྲངས་ཀྱི་གོང་ནས་འཚོགས་བཞིན་པ་དང་ད་ལོའི་ལྷན་ཚོགས་དེ་ཐེངས་བཅོ་ལྔ་པ་དེ་ཆགས་ཀྱི་ཡོད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། བོད་ཀྱི་མ་འོངས་མདུན་ལམ་གྲོས་བསྡུར་གྱི་ལྷན་ཚོགས་ལ་མཉམ་ཞུགས་པ་ཚོར ྋགོང་ས་མཆོག་གིས་སྐུ་ཡང་སྲིད་དང་འབྲེལ་བའི་ཐོག་སེམས་ཁྲལ་གནང་མི་དགོས་པར་རྒྱ་ནག་ནང་འགྱུར་བ་འགྲོ་ངེས་ཡིན་པའི་བཀའ་སློབ་སྩལ་ཡོད་པའི་ཐད་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིས་གནས་ཚུལ་བཏང་བར་གསན་རོགས་གནང། བཞུགས་སྒར་དུ་བོད་ཀྱི་མ་འོངས་མདུན་ལམ་གྱི་སྐོར་ལ་གཞོན་སྐྱེས་ཚོགས་པའི་གྲོས་བསྡུར་གྱི་ལྷན་ཚོགས་ཟིག་སྤྱི་ཟླ་བཅུ་གཅིག་པ་གི་ཚེས་བཅོ་ལྔ་ནས་བཅུ་དགུ་བར་གནང་ཡོད་པ་གི་ཐོག་འཛམ་གླིང་ཡུལ་གྲུ་ཁག་བདུན་ནས་བོད་མི་གཞོན་སྐྱེས་དགུ་བཅུ་ལྷག་ཆེད་བཅར་གནང་ཡོད་པ་ཚོར

བོད་ནི་གནའ་སྔ་མོ་ནས་བཟུང་ཆོས་ལྡན་གྱི་ཞིང་ཁམས་ཞི་བདེའི་རྒྱལ་ཁབ་ཟིག་ཡིན་པ་དང། བཙན་བྱོལ་ནང་གོང་ས་མཆོག་གིས་དབུ་ཁྲིད་དེ་བོད་མི་ཚོས་རྒྱལ་སྤྱིའི་ཁྱོན་དུ་བོད་དོན་འཐབ་རྩོད་རྒྱུན་འཁྱོངས་བྱས་པ། རྒྱ་ནག་གཞུང་གིས་བོད་ཀྱི་སྐད་ཡིག་རིག་གཞུང་དང་བོད་མིའི་ངོ་བོ་རྩ་མེད་དུ་གཏོང་བཞིན་པ། གོང་ས་མཆོག་གི་ཡང་སྲིད་ངེས་པར་དུ་ཕེབས་དགོས་པ་དང། རྒྱལ་སྤྱི་དང་རྒྱ་དཀར་ནག་གི་གནས་བབ་འགྱུར་འགྲོས་ལ་ཞིབ་ཚགས་པོ་གི་དབྱེ་ཞིབ་དང། རྒྱ་དམར་གྱི་བཙན་དབང་འོག་ཡོད་པ་གི་ཤར་ཏུར་ཀི་སི་ཐན་དང་ལྷོ་སོག་པོ། ཧོང་ཀོང་དང་ཐེ་ཝན་སོགས་དང་ལྷན་ནུས་པ་མཉམ་སྤུངས་ཀྱིས་རང་དབང་འཐབ་རྩོད་གནང་རྒྱུ་འཁོད་ཡོད་པ་མ་ཟད། བོད་མི་ཚོའི་བར་མི་འདྲ་བ་ཇི་ཙམ་ཡོད་མིན་ལ་མ་ལྟོས་པར། ཚང་མའི་དམིགས་ཡུལ་དེ་བོད་ཀྱི་བདེ་སྐྱིད་དང་རང་དབང་ཡིན་པས། ཚང་མ་འཆམ་མཐུན་གྱིས་གནས་རྒྱུ་ཡིན་པར་དམ་བཅའ་བཞག་སྟེ། བོད་ཕྱི་ནང་གཉིས་ཀ་དེ་ལྟར་ཡོང་རྒྱུའི་རེ་སྐུལ་གནང་ཡོད་པ་ཡང་བཀྲ་ཤིས་ལམ་བཟང་ལགས་ནས་འགྲེལ་བརྗོད་གནང་གི་འདུག།
ང་ཚོ་ཚང་མ་བོད་པ་ཡིན་པ་ང་ཚོ་ཚང་མའི་དམིགས་ཡུལ་དེ་བོད་པའི་བདེ་སྐྱིད་དང་རང་དབང་ཡིན་པ་འདི་ལ་ཡང་གཞི་བཞག་བྱས་ཨ་ནེ་འཆམ་མཐུན་བྱེད་བྱས་གནས་དགོས་ཀྱི་རེད་ཟེར་ཡ་དེ་འདྲས་ཅིག་ཁོ་རང་ཚོ་བས་དམ་བཅའ་ཁོ་རང་བཞག་པ་རེད་མ་ག་རང་ལ་མཚན་རྟགས་བརྒྱབ་བྱས་ཚང་མ་ལོག་གི་དེ་ང་ཚོས་དཀོན་མཆོག་གས་མ་རེད་ཁོ་རང་ཚོ་ཚོགས་བཅར་བའི་ནང་ལོགས་ནས་དེ་ང་ཚོས་ལབ་པ་ཙམ་གྱིས་འགྲིག་གི་མི་འདུག་ང་ཚོ་དམ་བཅའ་བཞག་དགོས་འདུག་ཟེར་ནས་ཚང་མ་ཁ་གཅིག་གྲག་གིས་དམ་བཅའ་བཞག་པ་གཅིག་དང་ཨ་མཉམ་དུ་མང་ཚོགས་ཚང་མ་ལོག་གི་བོད་ཕྱི་ནང་གི་བོད་མི་ཚང་མ་ལོག་གི་དེ་འདྲས་གནང་རོགས་བྱེད་ཟེར་ནས་འབོད་སྐུལ་ཞུས་ཡོད། རྒྱ་གར་ལ་དྭགས་ནས་ཚོགས་བཅར་གནང་མཁན་བསྟན་འཛིན་དཔལ་ལྡན་ལགས་ནས། ད་ལྟ་ནང་བཞིན་མུ་མཐུད་སེམས་ཤུགས་མ་ཆག་པར་ལས་ཀ་བྱེད་དགོས་པ་དང། བཙན་བྱོལ་དང་བོད་ནང་ཚང་མས་མཉམ་རུབ་དང་རྡོག་རྩ་གཅིག་སྒྲིལ་བྱེད་དགོས་པ་གི་དམ་བཅའ་ཕུལ་བ་བཞིན། གོང་ས་མཆོག་ལ་མཇལ་བ་དང་ལྷན། སོ་སོས་གང་ཐུབ་ཅི་ཐུབ་ཀྱིས་རྡོག་རྩ་གཅིག་སྒྲིལ་གྱི་ཐོག་ཆོད་སེམས་བཟུང་ཡོད་པ་འགྲེལ་བརྗོད་གནང་གི་འདུག། ང་རང་སེམས་པ་ནང་ལ་གོང་ས་མཆོག་དེ་རིང་མཇལ་དུས་སྐབས་སུ་ལ་ནི། འོ་ད་ང་དེ་འདྲ་ཅིག་ང་རང་གང་ཐུབ་ཐུབ་ཀྱིས་རྡོག་རྩ་གཅིག་སྒྲིལ་གྱི་ཐོག་ལ་ལས་ཀ་བྱེད་ཡ་ད་ནི། ང་རང་ལས་ཀ་ད་ལྟ་བྱེད་ཡོད་རྒྱུ་དེ་ནི་སེམས་ཤུགས་མ་ཆག་ནས་མུ་མཐུད་ནས་ལས་ཀ་བྱེད་ཡ་དེ་འདྲ་བྱས། གོང་ས་མཆོག་མཇལ་དུས་ད་ལྟ་ང་ཚོ་གི། ལྟ་བའི་མིག་དང་ཁོག་པའི་སྙིང་རེད་ཨ་ནི་གོང་ས་མཆོག་གི་མཇལ་ཁ་རག་པ་ཙམ་གྱིས་སེམས་པ་དཔེ་མི་སྲིད་ཀྱི་དགའ་སྐྱོ་གཉིས་ལྡན་གྱི་ཚོར་བ་ཅིག་སླེབས་སོང་འོ་དེ་འདྲ་བྱུང། རྒྱ་གར་རྒྱལ་ས་ལྡི་ལི་ནས་ཚོགས་ཞུགས་པ་མཐར་ཕྱིན་ལགས་ནས། ཡང་སྲིད་གི་སྐོར་བཀའ་སློབ་ཕེབས་པ་དེ་སྐལ་པ་བཟང་བོ་གཅིག་དང། ཉེ་ཆར་བོད་ནས་ཕེབས་མཁན་ཁ་ཤས་ཟིག་གིས་རང་ལུས་མེར་བསྲེགས་གནང་མཁན་ཁག་ཅིག་གི་སྐུ་ལུས་ད་དུང་མ་སོས་པར་སྡུག་བསྔལ་མྱོང་བཞིན་པར་ཐུགས་སྨོན་གནང་རོགས་ཞུས་པར་ཐུགས་སྨོན་དང། རྒྱ་ནག་ནང་འགྱུར་བ་འགྲོ་ངེས་ཡིན་པ་དང་སྐུ་མདུན་ཁོང་ཉིད་ཀྱང་རྒྱ་ནག་དང་བོད་ནང་ཕེབས་འདུན་ཡོད་པར་བཀའ་ཕེབས་པར་བརྟེན། སེམས་ནང་འདོད་པ་འཕར་མ་ཁེངས་པ་ཟིག་བྱུང་བ་འགྲེལ་བརྗོད་གནང་གི་འདུག། རང་ལུས་མེར་སྲེག་མཁན་གྱི་ད་གཟུགས་གཞི་ཡག་པོ་སོས་མི་འདུག་པ་དེ་འདྲ་བྱས་བྱས་ཨ་ནི་འདིའི་ཆེད་དུ་ཐུགས་སྨོན་གནང་རོགས་ཞེས་བྱས་ཡར་ཞུས་སོང་ཨ་ནི་འདིའི་ཕྱོགས་སྐུ་མདུན་གྱིས་ཐུགས་སྨོན་ཡོད་པ་བྱས་ཨ་ནི་ད་ག་ནང་བཞིན་ཡང་སྲིད་སྐོར་ལ་ད་ག་རང་གསུངས་སོང་ཨ་ནི

ཨ་མི་རི་ཁ་གི་གྲོང་ཁྱེར་ནིའུ་ཡོག་དང་རྒྱ་གར་རྒྱལ་ས་ལྡི་ལི་བཅས་སུ་ལྷན་ཚོགས་ཐེངས་བཞི་གནང་ནས། བོད་ཀྱི་མ་འོངས་མདུན་ལམ་གྱི་ཆེད་ལ་ཆབ་སྲིད་དང་དཔལ་འབྱོར། རིག་གནས་དང་འཕྲུལ་རིག་མི་འབོར་དང་ཁོར་ཡུག། སྤྱི་ཚོགས་བཅས་དང་འབྲེལ་ཏེ་གྲོས་བསྡུར་བགྲོ་གླེང་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་ཨ་རིའི་ནང་ཨེ་ཕེ་སི་ཚོགས་འདུར་བཅར་བ་དང་བསྟུན་ནས་ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་གཞོན་ནུ་ཚོགས་པས་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་རྒྱུ་ཡིན་པའི་ཐད་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་གྱིས་གནས་ཚུལ་བཏང་བར་གསན་རོགས་གནང། ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་གཞོན་ནུ་ཚོགས་པས་བཀོད་སྒྲིག་བྱས་ཏེ། ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་ཉིན། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་བོད་མི་གྲངས་བརྒྱ་དང་གཅིག། སྤྱི་སྤྱོད་རླངས་འཁོར་བརྒྱུད་ནས་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཀྲོན་དུ་ཕྱིན་ནས། འབྱུང་འགྱུར་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་ནས་བཅུ་བདུན་བར་ཨ་མི་རི་ཀའི་ནུབ་ཕྱོགས་ཀྱི་གྲོང་ཁྱེར San Francisco ནང APEC ཞེས་པའི་ཨེ་ཤེ་ཡ་དང་ཞི་བདེའི་རྒྱ་མཚོའི་དཔལ་འབྱོར་མཉམ་ལས་ཀྱི་ཚོགས་འདུའི་ཐོག་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ཚོགས་བཞུགས་གནང་འཆར་ཡོད་པ་དང་སྟབས་བསྟུན་ནས། རྒྱ་ནག་དམར་ཤོག་གཞུང་གིས་བོད་ཐོག་འཛིན་པའི་སྲིད་ཇུས་ཐད་ལ་ངོ་རྒོལ་གྱི་ལས་འགུལ་འདི་སྤེལ་འཆར་ཡོད་པ་རེད་འདུག། འདིའི་ཐད་ལ་ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་གཞོན་ནུ་ཚོགས་པའི་ཚོགས་གཙོ། བསྟན་འཛིན་རྣམ་རྒྱལ་ལགས་ཀྱིས་ངོ་སྤྲོད་གནང་བའི་ནང། ད་ལན། ས་གནས་གཞོན་ནུ་ཀྱི་གོ་སྒྲིག་འོག་ལ། ད་ལན་ཝ་ཤིང་ཏོན་ཏི་སི་ལ་ཡོང་རྒྱུའི་རེས་གཟའ་སྤེན་པ་སྤྱི་ཟླ་བཅུ་གཅིག་ཏ་རིག་བཅུ་གཅིག་ལ་ང་ཚོ་སྐད་འབོད་གོ་སྒྲིག་བྱས་ཡོད། ཨ་ནི་སྐད་འབོད་རྒྱག་པའི་དགོས་དོན་གཙོ་བོ་དེ་ད་ལན། རྒྱ་ནག་གི་སྲིད་འཛིན་ཤི་ཅིན་ཕིང་ཁོ་རང་ཨ་རིའི། San Francisco ལ་ཁོ་རང་སླེབས་ཡག་འདུག་པ། འདི་ལ་ད་ལན་ཨ་རི་གི་སྲིད་འཛིན་ཇོ་བྷའི་ཌེན་ཁོ་རང་སྤྱི་ཟླ་བཅུ་གཅིག་གི་ཏ་རིག་བཅུ་དྲུག་ལ་ཁོ་རང་ཕར་འགྲོ་བ་རེད་འདུག། ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་ཉིན་གྱི་སྔ་དྲོར། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་སྤྱི་སྤྱོད་རླངས་འཁོར་གཉིས་བཀོད་སྒྲིག་བྱས་ཏེ། བོད་མི་གྲངས་བརྒྱ་དང་གཅིག་གིས་ཐོ་འགོད་བྱས་པ་ལྟར། ཆེད་དུ་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་སྐད་འབོད་ལ་འགྲོ་རྒྱུའི་བཀོད་སྒྲིག་བྱས་ཡོད་པ་བཞིན། ཕྱི་ཚེས་བཅུ་གཅིག་ཉིན་གྱི་སྔ་དྲོའི་ཆུ་ཚོད་བཅུ་པའི་ཐོག། Lincoln Memorial ཞེས་པའི་མདུན་ནས། ལས་འགུལ་སྤེལ་རྒྱུ་འགོ་བརྩམས་རྒྱུ་དང། དེ་ནས་ཕོ་བྲང་དཀར་པོའི་བར། ཞི་བའི་གོམ་བགྲོད་ཀྱི་ལས་འགུལ་སྤེལ་འཆར་ཡོད་པ་དང། ད་ཐེངས་ལས་འགུལ་འདི་སྤེལ་དགོས་པའི་སྐོར་ལ་འགྲེལ་བརྗོད་གནང་དོན་ལ།
ཨ་རི་གི་སྲིད་འཛིན་བོད་དོན་འདི། བོད་དོན་གྱི་དཀའ་ངལ་དང་བོད་ནང་བོད་ནང་གི་དང། མྱངས་དང་མྱངས་བཞིན་པ་དང་དཀའ་ངལ་གྱི་འགྱུར་བ། འོ་འདི་ངེས་པར་དུ། རྒྱ་ནག་དམར་ཤོག་གཞུང་ལ་མཚམས་འཇོག་བཞག་དགོས་ཡོད། རོ། ཨ་ནི། རྒྱ་རོམ་གྱི། རྒྱ་རོམ་གྱི་བོད་ལ་ངེས་པར་དུ་ད་འདི་འདྲི་ཞུ་ཡོད་རོ། འདི་ཡིན་དུས་བོད་རང་བཙན་རེད། བོད་ནང་ད་མི་རིགས་རྩ་མེད་བཏང་ཡག་སྲིད་ཇུས་འདི་ངེས་པར་དུ་མཚམས་བཞག་དགོས་རེད། འདི་ང་ཚོ་དོན་ཚན་ཁ་ཤས་ཤིག་ང་ཚོས་ད་ཡིག་ཐོག་ནས་མ་ཕུལ་ཡག་ཅིག་ཡོད། འདི་དེ་ཚུན་གྱི་ད་ལན་ང་ཚོས་སྐད་འབོད་ཅིག་གོ་སྒྲིག་ཞུས་ཡོད་སྐད་འབོད་དུས་ཚོད་ཆུ་ཚོད་བཅུ་པ་ནས།
དེ་བཞིན་ས་གནས་གཞོན་ནུ་ཚོགས་པའི་དྲ་ལམ་བརྒྱུད་ནས་ལས་འགུལ་འདི་སྤེལ་དགོས་དོན་སྐོར་ལ། ཡིག་ཐོག་གསལ་བསྒྲགས་ཤིག་སྤེལ་བའི་ནང། སྲིད་དབང་སྒེར་གཅོད་པའི་གདུག་རྩུབ་ཅན་གྱི་རྒྱ་ནག་དམར་ཤོག་གཞུང་གི་འགོ་ཁྲིད། ཞི་ཅིན་ཕིན་ང་ཚོའི་དམངས་གཙོའི་རྒྱལ་ཁབ་འདིར་ཡོང་པར་འདོད་པ་མེད་པ་དང། བོད་ནང་གི་བཅའ་སྡོད་སློབ་གྲྭའི་བོད་རིགས་རྒྱ་སྒྱུར་བྱེད་རྒྱུའི་སློབ་གྲྭ་མཚམས་འཇོག་བྱེད་དགོས་པ་དང། བོད་ནང་གི་ཆབ་སྲིད་བཙོན་པ་རྣམས་གློད་གྲོལ་གཏོང་དགོས་ཡོད་ཅེས་སོགས། དོན་ཚན་བཅུ་ཅན་གྱི་དགོས་འདུན་ཁག་ཅིག་ཡིག་ཐོག་ལ་ཕྱིར་བསྒྲགས་བྱས་ཡོད་པ་རེད། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་དང། བོད་རང་བཙན་སློབ་ཕྲུག་ཚོགས་པ་སོགས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་དང། འགྲོ་བ་མིའི་ཐོབ་ཐང་དོན་གཉེར་བའི་ཚོགས་སྡེ་ཁག་ལྔ་བཅུ་ང་དགུ་ཡིས་ཨ་རིའི་གྲོང་ཁྱེར San Francisco ནང APEC ཨེ་ཤེ་ཡ་དང་ཞི་བདེའི་དཔལ་འབྱོར་མཉམ་ལས་ཀྱི་ལྷན་ཚོགས་ཐོག་ཨ་རིའི་སྲིད་འཛིན་ཇོ་སྦའེ་ཌེན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ལྷན་བཀའ་མོལ་གནང་སྐབས། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་ཐད་བློ་འཚབ་ཡོད་པ་དང། འགྲོ་བ་མིའི་ཐོབ་ཐང་ངེས་པར་དུ་ཡར་རྒྱས་གཏོང་དགོས་པ་དང། བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་སྡུག་ཇེ་ཞན་དུ་འགྲོ་བཞིན་པ་དང། བོད་ཕྲུག་ས་ཡ་བརྒལ་བ་ཕ་མ་དང་ཁ་བྲལ་ནས་རྒྱ་ནག་གིས་བཙུགས་པའི་བཅའ་སྡོད་སློབ་གྲྭའི་ནང་བཅུག་ནས་རྒྱ་སྒྱུར་སློབ་གསོ་སྤེལ་ནས་མི་རིགས་རྩ་མེད་བཟོ་བཞིན་པ་བློ་འཚབ་ཡོད་པ་སོགས་འགྲོ་བ་མིའི་ཐོབ་ཐང་གི་སྐོར་ངེས་པར་གླེང་སློང་གནང་དགོས་པའི་འབོད་སྐུལ་གྱི་སྙན་ཞུ་ཞིག་ཕུལ་ཡོད་འདུག། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་གྱུར་མགོན་པོ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱིས་བོད་ཕྲུག་ཁྱིམ་སྡེའི་སློབ་སྤྱི་དང་དགེ་ཆེ་རྣམས་ལ་ཉིན་གཅིག་གི་རིང་འགོ་ཁྲིད་ཀྱི་ཟབ་སྦྱོང་ཞིག་རྒྱ་གར་གྱི Alokit ཞེས་པའི་ཚོགས་པ་དང་མཉམ་འབྲེལ་ཐོག་གནང་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་པ་ལྟར་ན་གོང་ཞུས་བོད་ཁྱིམ་གྱི་སློབ་སྤྱི་དང་དགེ་རྒན་ཆེ་བ་རྣམ་པར་གནང་བའི་ཟབ་སྦྱོང་གི་བརྗོད་གཞིའི་ནང་སློབ་གྲྭ་བཅོས་བསྒྱུར་གཏོང་ཐུབ་པའི་ཐབས་ལམ་དང་སློབ་གྲྭ་ཡར་རྒྱས་གཏོང་རྒྱུའི་ལས་དོན་དེ་ཡག་པོ་ཡོང་ཐབས་སྐོར་སྦྱོང་བརྡར་གནང་ཡོད་པ་རེད་སྦྱོང་བརྡར་སྐབས་སུ་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་སྡེ་ཚན་གྱི་འགན་འཛིན་བསྟན་འཛིན་རྡོ་རྗེ་ལགས་དང་དྲུང་གཞོན་བསྟན་འཛིན་དབྱངས་སྐྱིད་ལགས་རྣམ་གཉིས་ཀྱིས

བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་པ་ལྟར་ན་ཟླ་བ་འདིའི་ཚེས་ལྔ་ཉིན་རྒྱ་གར་གྱི་གྲོང་ཁྱེར་ཀ་ལི་ཀ་ཏ་ནས་སྐུ་ཞབས་སན་དྷེ་ཤི་མེ་ཤི་རམ་མཆོག་གིས་ཇན་ཇ་ག་རན་ཞེས་པའི་བོད་དོན་ཆེད་ལ་རྐང་འཁོར་གྱི་ལས་འགུལ་འགོ་འཛུགས་དུས་སུ་ལས་འགུལ་འདི་སྤེལ་དགོས་དོན་ནི་རྒྱ་གར་གྱི་ཡུལ་མི་རྣམས་ལ་བོད་ཀྱི་གནད་དོན་གོ་རྟོགས་སྤེལ་ཐབས་དང་ལྷག་པར་དུ་ད་ལྟའི་ཆར་བོད་དེ་རྒྱ་ནག་དམར་པོའི་བཙན་གནོན་འོག་ཛ་དྲག་གི་གནས་སྟངས་འོག་ལྷགས་ཡོད་པའི་སྐོར་དྲིལ་བསྒྲགས་གནང་རྒྱུ་ཡིན་པ་གསུངས་བྱུང་ཡང་ཁོང་གིས་དགོས་དོན་གཞན་ཞིག་ནི་བོད་ནང་རྒྱ་ནག་གཞུང་གིས་མ་ཉེས་ཁ་གཡོག་འོག་འཛིན་བཟུང་བཙོན་འཇུག་བྱས་པའི་སྲིད་དོན་གྱི་བཙོན་པ་རྣམས་དང་ལྷག་པར་དུ་དེ་དག་ཁྲོད་བོད་ཀྱི་ཁོར་ཡུག་ལས་འགུལ་སྤེལ་མཁན་དང་གཏོང་ཕོད་ཅན་ཀརྨ་བསམ་འགྲུབ་ལགས་བཙོན་ཁང་ནས་གློད་གྲོལ་དགོས་པའི་དགོས་འདུན་འདོན་གྱི་ཡོད་པ་རེད། དེ་བཞིན་ཁོང་གི་རྐང་འཁོར་ལས་འགུལ་དེའི་འགོ་འཛུགས་ཀྱི་མཛད་སྒོར་རྒྱ་གར་གྱི་ཁྲིམས་རྩོད་པ་སྐུ་ཞབས Raden Mukherjee གཙོས་བྱས་པའི་རྒྱ་གར་གྱི་བོད་དོན་རྒྱབ་སྐྱོར་བ་དང། གྲོང་ཁྱེར་དེའི་ནང་གནས་སྡོད་བོད་མི་རྣམས་མཛད་སྒོའི་ཐོག་མཉམ་ཞུགས་གནང་ཡོད་པ་རེད།

ཨ་མི་རི་ཀ་དང་རྒྱ་གར་གྱི་ཕྱི་འབྲེལ་དང་རྒྱལ་སྲུང་དཔོན་རིགས་མཐོ་གྲས་བཅས་ཀྱི་བར་མཇལ་འཕྲད་ཀྱིས་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དང་ཨི་ཟི་རལ་དང་ཧ་མ་སི་གི་དམག་འཁྲུག་བཅས་ཀྱི་སྐོར་ར་གྲོས་མོལ་གནང་ཡོད་པ་རེད། དེ་ཡང་ཁ་ཉིན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་སྦི་ལན་ཁན་མཆོག་གིས་རྒྱ་གར་གྱི་དཔོན་རིགས་མཐོ་གྲས་རྣམས་དང་ཚོགས་འདུ་མ་གནང་གོང་གསར་འགོད་པ་རྣམ་པར་ང་ཚོས་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དེ་རང་དབང་དང་སྒོ་འབྱེད་བཅས་མངའ་ཐང་རྒྱས་པ་ཞིག་ཡོང་རྒྱུའི་འབད་བརྩོན་གནང་བཞིན་ཡོད་ལ་ལས་དོན་དེའི་ཁོངས་ང་ཚོས Quad ཞེས་པའི་ཉི་ཧོང་དང་ཨོ་སི་ཏྲེ་ལི་ཡ་རྒྱལ་ཁབ་གཉིས་ཡང་ཡོད་པའི་མཉམ་ལས་ཀྱི་ལས་དོན་དེ་ཡང་ཤུགས་ཆེ་རུ་གཏོང་གི་ཡིན་ཞེས་གསུངས་འདུག་དེ་བཞིན་ཨ་རིའི་ཕྱི་སྲིད་དྲུང་ཆེ Blinken མཆོག་གིས་ཨ་མི་རི་ཀ་དང་རྒྱ་གར་གྱི་མཉམ་ལས་ཀྱི་ལས་དོན་ཁག་ཤུགས་ཆེ་རུ་གཏོང་བའི་ཁོངས་སུ་རྒྱལ་སྤྱིའི་ཞི་བདེ་དང་ཁྲིམས་ལུགས་བཅས་སྐྱོང་བའི་ལམ་ལུགས་དེར་དར་སྤེལ་དང་རྒྱལ་སྲུང་ཐོག་མཉམ་ལས་གནང་རྒྱུ་ཡིན་པའི་སྐོར་གསུངས་ཡོད། དེ་དང་འབྲེལ་རྒྱ་གར་གྱི་མཚོ་དམག་གི་དཔོན་རིགས་ཟུར་པ་སྦ་སི་ཀར་ནས་ད་ལྟའི་ཆར་གྷ་ཟ་དང་ཡུག་ཀེ་རེན་ནང་གི་དམག་འཐབ་དེ་ཛ་དྲག་ཆེན་པོ་ཡིན་ན་ཡང་ཨ་མི་རི་ཀ་དང་རྒྱ་གར་གཉིས་ཀར་རྒྱུན་མཐུད་ནས་གདོང་ལེན་གནང་དགོས་པ་དེ་རྒྱ་ནག་དང་དེར་བསྐྱར་ཞིབ་ཀྱི་སྲིད་ཇུས་དང་འབྲེལ་བ་ཡོད་ཅེས་དང་ཉེ་བའི་དུས་སྐབས་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་ནང་ཧྥི་ལི་པིན་རྒྱལ་ཁབ་ལ་འཇིགས་སྣང་སྐུལ་བ་དང་དེ་ནི་ལྷོ་ཤར་ཨེ་ཤི་ཡའི་མཐུན་ཚོགས་ཀྱི་རྒྱལ་ཁབ་ཁག་དང Quad ཞེས་པའི་མཉམ་འབྲེལ་གྱི་རྒྱལ་ཁབ་ཁག་ལ་གང་འཚམ་གྱི་དངོས་སུ་འབྲེལ་བ་ཆགས་པའི་གནས་ཚུལ་ཞིག་ཡིན་པ་གསུངས་བྱུང། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་ནང་དུ་བོད་མིའི་སྒྲིག་འཛུགས་ཀྱི་བུད་མེད་ཀྱི་ནུས་སྟོབས་གོང་སྤེལ་ཚན་པས་གོ་སྒྲིག་བྱས་ཏེ་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་བུད་མེད་ཀྱི་གནས་བབ་ཡར་རྒྱས་གཏོང་ཕྱོགས་ཀྱི་སྲིད་ཇུས་གསར་པ་ཞིག་གཏན་འབེབས་ཆེད། བརྗོད་གཞི་སྣ་མང་ཞིག་གི་ཐོག་གྲོས་བསྡུར་གྱིས་བསམ་ཚུལ་བསྡུ་རུབ་བྱས་ཡོད་པའི་ཐད་ལ་རྡོ་རྗེ་མཚོ་གིས་འབྲེལ་ཡོད་མི་སྣར་མཇལ་འཕྲད་བྱས་ཏེ་གནས་ཚུལ་ཕྱོགས་བསྒྲིགས་བྱས་པའི་ཚན་པ་དང་པོ་དེ་རིང་གསན་རོགས་གནང།

ཚོགས་འདུ་ཞིག་གོ་སྒྲིག་གནང་ཡོད་པ་དང། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཚོགས་འདུ་དབུ་འབྱེད་མཛད་སྒོའི་སྐུ་མགྲོན་གཙོ་བོར་ཆེད་ཕེབས་ཀྱིས་གསུང་བཤད་གནང་ཡོད་པ་རེད། འདྲ་སེ་བྱེད་དུས་བསམ་པ་ནས། ད་རིང་ཅིག་དངོས་གནས་ཅིག་ཐོན་ས་རེད་བསམ་ཚར་ལོས། ཚང་མ་ལ་ནུས་པ་ཅིག་སྤུངས་ཐུབ་ས་རེད་བསམ་ཚར་ལོས་འདུག་དེ་ཡིན་དུས་ཨེ་ལྷག་པར་དུ་བུ་དེ་གས་དེ་ངས་ལབ་གི་ཡོད་བུད་མེད་ཀྱི་ནུས་སྟོབས་འཕེལ་བཅུག་དེ་མི་བཅུག་བྱེད་མཁན་དེ་ཚོ་སུ་ལ་ཐུག་གི་ཡོད་རེད་དེ་ཐུག་ས་དེ་བུ་ཆགས་ཀྱི་འདུག་ཨཱ། དེ་ཚོའི་ཚོགས་འདུ་འདི་ནང་དངོས་གནས་བཤད་ན་བུ་མང་ང་དེ་འདྲས་ཞུགས་དགོས་ཨེ་ཚོད་རེད། བུ་དེ་ཚོ་ལ་ཡར་སློབ་སྦྱོང་སྤྲད་ནས་བུད་མེད་ཀྱི་ནུས་སྟོབས་རང་བཞིན་གྱིས་འཕེལ་འགྲོ་ཡ། སྲིད་སྐྱོང་མཆོག་གིས་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་བུད་མེད་ནུས་སྟོབས་གོང་སྤེལ་གཏོང་རྒྱུ་དེ་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་བྱེད་བཞིན་ཡོད་ལ་ཚོགས་འདུ་འདི་བརྒྱུད་ནས་སྲིད་ཇུས་གསར་པ་ཞིག་གཏན་འབེབས་གནང་ཐུབ་པའི་རེ་བ་ཡོད་ཅེས་གསུངས་འདུག།
བཀའ་ཤག་སྐབས་བཅུ་དྲུག་ངོས་ནས་ང་ཚོས་འདིའི་གོང་ཏན་ཏན་ཚོགས་འདུ་ལྟར་རིམ་པ་ཁ་ཤས་ཅིག་ཚོགས་པ་རེད་ཡིན་ནའི། ད་ལྟ་གཏིང་ཟབ་པོ་ཅིག་མ་བབས་ས་དེ་ཏག་ཏག་ཅིག་བབས་མ་ཐུབ་བྱས་ལྷག་བསྡད་ཡོད་རེད་ཚོགས་འདུ་འདིའི་བརྒྱུད་ནས་བསམ་ཚུལ་ག་རེ་བྱུང་བ་དེ་གའི་ཚང་མ་བློར་སྤུངས་པའི་ཐོག་ནས་ང་ཚོ་སྲིད་ཇུས་ཤིག་གཏན་འབེབས་བྱེད་ཐུབ་ཡ་ལ་ཡ་རེ་བ་རྒྱག་གི་ཡོད་ནི་གྱང་ཡང་ཚོད་ཡང་རེད་ཁོང་གིས་འདས་པའི་དུས་སུ་བུད་མེད་ཀྱི་ནུས་སྟོབས་གོང་སྤེལ་ཐོག་ཚོགས་འདུ་ཐེངས་འགའ་ཤས་ཚོགས་ཡོད་མོད་ད་ཐེངས་ཀྱི་ཚོགས་འདུ་འདི་བརྒྱུད་ནས་བསམ་ཚུལ་གང་འདྲ་བྱུང་བ་དེ་དག་ཚང་མ་མཉམ་སྤུངས་ཀྱིས་ང་ཚོས་སྲིད་ཇུས་གསར་པ་ཞིག་གཏན་འབེབས་བྱེད་ཐུབ་པར་རེ་བ་ཡོད་ཅེས་གསུངས་ཡོད་པ་རེད། ཡང་སྲིད་སྐྱོང་མཆོག་གིས། བཀའ་ཤག་འདིའི་གི་དུས་ཡུན་འདི་ལས་ཡང་ང་ཚོས་ཁྲིམས་དང་སྒྲིག་གཞི་ངོ་བོ་ཐོག་ནས་ཨ་ནི་ས་གནས་སོ་སོ་སོ་སོའི་ཡུལ་ཁྲིམས་དང་མཐུན་པ་བྱས་ང་རང་ཚོའི་གནས་སྟངས་དང་མཐུན་པ་བྱས་ལག་བསྟར་གི་བྱེད་འོས་པ་ཅིག་བྱས། ཨ་ནི་མ་འོངས་པར་འགྲོ་སོང་ཆེན་པོ་ཞེ་པོ་ཅིག་འགྲོ་མ་དགོས་པ་རྒྱུན་གནས་ཐུབ་པ་ཅིག་དགོས་ཀྱི་ཡོད་རེད་མ་གཏོགས་ཅིག་ཡང་ང་ཚོ་ལས་གཞི་གསར་པ་རེ་རེ་རེ་སྤེལ་ཡོང་དུས་ཙམ་པ་ག་དུས་ནས་འགྲོ་སོང་ཡང་ཞེ་པོ་ཞིག་ཐེ་བ་བཏང་དགོས་ཡ་བྱས་ཨ་ནི་མ་འོངས་པ་ད་འདི་རིང་ང་ལ་ཁོ་རོགས་ཚོ་ཡོད་བས་ག་ལོ་འགྲིག་གི་ཡོད་རེད་པ། ཁྲིམས་དང་སྒྲིག་གཞིའི་ངོ་བོའི་ཐོག་ནས་ས་གནས་སོ་སོའི་ཡུལ་ཁྲིམས་དང་མཐུན་པ་ཞིག་དང་ང་རང་ཚོའི་གནས་སྟངས་དང་མཐུན་པ་ཞིག་ལག་བསྟར་ཡང་བྱེད་ཐུབ་པ་ཞིག་ལས་གཞན་ད་དུང་མ་འོངས་པར་འགྲོ་སོང་ཡང། ཆེན་པོ་ཞིག་གཏོང་མི་དགོས་པར་རྒྱུན་གནས་ཐུབ་པ་ཞིག་ཡོང་རྒྱུ་གལ་ཆེན་སྐོར་སོགས་གསུངས་ཡོད་པ་རེད། བུད་མེད་ཀྱི་ནུས་སྟོབས་གོང་སྤེལ་གཏོང་ཕྱོགས་ཐད་ཀྱི་སྲིད་ཇུས་བསྐྱར་ཞིབ་དང་འབྲེལ་བའི་ཚོགས་འདུ་དེའི་ཐོག་བུད་མེད་ཀྱི་གནས་བབ་ཡར་རྒྱས་དང་འབྲེལ་བའི་བརྗོད་གཞི་སྣ་མང་ཞིག་གི་ཐོག་གྲོས་བསྡུར་གནང་ཡོད་འདུག། འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་བོད་མིའི་སྒྲིག་འཛུགས་ཀྱི་བུད་མེད་ཀྱི་ནུས་སྟོབས་གོང་སྤེལ་ཚན་པའི་ལས་འཆར་འགན་འཁུར་བ་བསྟན་འཛིན་ཚེ་བརྟན་ལགས་ལ་བཅར་འདྲི་ཞུ་སྐབས་ཁོང་གིས། ད་ཐེངས་ཀྱི་ཚོགས་འདུ་འདིའི་ཐོག་གྲོས་བསྡུར་བྱེད་ཡུལ་གྱི་བརྗོད་གཞི་གཙོ་གྲས་ཁག་ནི་བུད་མེད་ཚོའི་འགོ་ཁྲིད་ཀྱི་ནུས་པ་སྐྱེད་སྲིང་བྱ་ཕྱོགས་དང། བུད་མེད་ཀྱི་འཕྲོད་བསྟེན་དང་ཤེས་ཡོན་ཡར་རྒྱས་གཏོང་ཕྱོགས། ལྷག་པར་དུ་སྤྱི་ཚོགས་ཁྲོད་བུ་མོ་དང་བུད་མེད་ཚོར་བཙན་གཡེམ་དང་རྩུབ་སྤྱོད་ཀྱི་བྱ་སྤྱོད་རིགས་འགོག་ཐབས་ཀྱི་བརྗོད་གཞི་བཅས་ཀྱི་ཐོག་གྲོས་བསྡུར་བྱས་ཡོད་པའི་སྐོར་འགྲེལ་བརྗོད་གནང་སོང།
ལགས་ད་ད་ལྟ་ང་ཚོ་བུད་མེད་ནུས་སྟོབས་གོང་སྤེལ་ཚན་པ་ནས་ད་ལྟ་ཉིན་གསུམ་རིང་ལ་བུད་མེད་ནུས་སྟོབས་དང་འབྲེལ་བའི་ཐོག་ནས་ཚོགས་ཆེན་གཅིག་ཉི་མ་གསུམ་རིང་ག་ལ་གོ་སྒྲིག་ཞུས་པ་དེའི་ནང་ལོགས་ལ་ང་ཚོ་བརྗོད་གཞི་འདྲ་མིན་སྣ་ཚོགས་ཅིག་གྲོས་བསྡུར་གནང་ཡོད་རེད། བརྗོད་གཞི་དེའི་ནང་ལོགས་ལ་ང་ཚོས་ཀྱི་བུད་མེད་འགོ་ཁྲིད་དང་འབྲེལ་བའི་བུད་མེད་དང་བུད་མེད་ཀྱི་འཕྲོད་བསྟེན་དང་འབྲེལ་བའི་ཐོག་ནས་ཡང། ཤེས་ཡོན་དང་འབྲེལ་བའི་ཐོག་ནས་བུད་མེད་ནུས་སྟོབས་གང་ཅི་སྤེལ་ཡོད་པ་དང། གལ་ཆེ་ཤོས་དེ་ལ་ང་ཚོས་ད་བུད་མེད་དང་བུད་མེད་དང་བུ་མོ་ཚོ་ལ་སྤྱི་ཚོགས་ནང་ལོགས་ལ་བཙན་གཡེམ་དང་རྩུབ་སྤྱོད་རིགས་བྱུང་བ་ཡིན་ན་ད་ང་ཚོས། གནས་སྟངས་ག་འདྲ་ཅིག་མཐོང་གི་ཡོད་མེད་ཨ་ནི་ང་ཚོས་ལས་ཀ་ག་རེ་བྱེད་དགོས་ཡོད་མེད་འདི་ཐོག་ལ་ང་ཚོས་བརྗོད་གཞི་གནད་འགག་འདི་ཐོག་ལ་ང་ཚོས་གྲོས་བསྡུར་གནང་ཡོད་རེད།
དེ་བཞིན་དུ་མ་འོངས་པར་བུད་མེད་ཀྱི་ནུས་སྟོབས་གོང་སྤེལ་གཏོང་ཕྱོགས་ཐད་ཀྱི་འཆར་གཞིའི་ཐད་བུད་མེད་ཀྱི་འགོ་ཁྲིད་མང་བ་སླེབས་ཐབས་ཐོག་གྲོས་བསྡུར་གནང་སྐབས། བོད་མི་མང་སྤྱི་འཐུས་ལྷན་ཚོགས་སུ་བུད་མེད་སྤྱི་འཐུས་མང་བ་སླེབས་དགོས་པ་གལ་ཆེན་ཆགས་ཡོད་པའི་བསམ་འཆར་བཏོན་ཡོད་པའི་སྐོར་བསྟན་འཛིན་ཚེ་བརྟན་ལགས་ཀྱིས་མུ་མཐུད་མཚམས་སྦྱོར་གནང་སོང།
ཚོགས་ཆེན་འདི་ལ་གྲོས་བསྡུར་གནང་བའི་སྐབས་སུ་ནི་ད་མ་འོངས་ཀྱི་འཆར་གཞི་དང་ཡར་རྒྱས་གཏོང་ཡའི་ཐོག་ལ་ཅིག་ཞུ་བ་ཡིན་ན་དང་པོ་དེ་ལ་ད་བུད་མེད་འགོ་ཁྲིད་དང་འབྲེལ་བའི་ཐོག་ནས་ནི་ང་ཚོ་གྲོས་བསྡུར་བྱས་ཡོད་དུས་ནི་ད་མ་བསམ་འཆར་འདྲ་བོ་མ་འོངས་འཆར་གཞི་འདྲ་བོ་ཅིག་ག་འདྲ་བཏོན་ཟེར་ན་ད་ང་ཚོ་བུད་མེད་འགོ་ཁྲིད་ནང་ལོགས་ལ་མང་རུ་བཏང་དགོས་བས་བྱོས་ལ་འདི་གལ་ཆེན་པོ་འདྲ་བོ་ད་ལྟ་ང་ཚོ་དཔེར་བཞག་པ་ཡིན་ན་ད་ལྟ་ང་ཚོ་སྤྱི་འཐུས་འདྲ་བོ་དང་དེ་འདྲའི་ནང་ཡིན་པ་ཡིན་ན་བུད་མེད་ཀྱི་ནི་སྤྱི་འཐུས་དེ་ཚོ་ད་ལྟ་ཆོལ་ཁ་གསུམ་ནས་གཉིས་གཉིས་ཡོད་དུས་དེ་ལས་ད་ད་ལྟའི་གནས་སྟངས་ཀྱི་ལྟ་བ་ཡིན་ན། བུད་མེད་ཀྱི་སྤྱི་འཐུས་མང་བ་སླེབས་ཐུབ་ཡས་ལ་ནི་ཤུགས་རྒྱག་ཡ་འདྲ་བོ་དེ་ཅིག་བསམ་འཆར་འདྲ་བོ་ཅིག་ཐོན་སོང་ར་ཨ་ནི་ཡང་དེ་ཅིག་པོ་མེད་པ་བུད་མེད་འགོ་ཁྲིད་ག་བ་འདྲ་བོ་ཅིག་ལས་ཁུངས་ཀྱི་སྤྱི་ཚོགས་ཀྱི་ཁྲོད་དུ་ནི་ལས་ཁུངས་འདྲ་མི་འདྲ་ཚོགས་པ་འདྲ་མི་འདྲ་སྤྱི་ཚོགས་རང་ནང་ལོགས་ལ། ཡིན་པ་ཡིན་ནའི་ད་གནས་སྟངས་ག་བ་ལ་ཡིན་པ་ཡིན་ནའི་བུད་མེད་འགོ་ཁྲིད་ལ་ཤུགས་རྒྱག་ཡ་དང་དེ་ཡིས་གནད་འགག་ཆེན་པོ་ཅིག་བརྩིས་བྱས་ནས་བུད་མེད་འགོ་ཁྲིད་ནང་ལོགས་ལ་སླེབས་ཐུབ་ཡའི་སྒང་ལ་ཤུགས་རྒྱག་ཡ་འདྲ་བོ་དེའི་ཐོག་ལ་ང་ཚོ་བསམ་འཆར་འདྲ་བོ་ཅིག་མ་འོངས་ལས་ཀ་བྱས་འདྲ་བོ་བྱེད་ཡ་ར། དེ་འདྲ་འདྲ་བོ་ཅིག་ཐོན་སོང་ར། དེ་བཞིན་དུ་བུད་མེད་ན་གཞོན་ཚོར་བུད་མེད་འགོ་ཁྲིད་ཀྱི་མིག་དཔེ་སྟོན་པ་དང་བུད་མེད་ཚོའི་འགོ་ཁྲིད་ནུས་པ་སྐྱེད་སྲིང་བྱེད་ཐབས་སོགས་ཀྱི་ཐོག་གྲོས་བསྡུར་གྱིས་བསམ་ཚུལ་བསྡུ་ལེན་གནང་ཡོད་འདུག། གཞན་ཡང་བུད་མེད་ཀྱི་འཕྲོད་བསྟེན་གྱི་འབྲེལ་བའི་ཐད་ནས་སྐྱེ་འཕེལ་དང་མ་བུ་བདེ་སྲུང། ལྷག་པར་དུ་བྱིས་པ་སྐྱེས་རྗེས་མ་བུ་གཉིས་ཀའི་འཕྲོད་བསྟེན་བཅས་ཀྱི་གནས་སྟངས་གྲངས་ཐོར་འགོད་དགོས་པ་གལ་ཆེན་ཡིན་པ་སོགས་ཀྱི་བསམ་འཆར་བཏོན་ཡོད་པའི་སྐོར་བསྟན་འཛིན་ཚེ་བརྟན་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་སོང།
བུད་མེད་འཕྲོད་བསྟེན་དང་འབྲེལ་བའི་ཐོག་ནས་ནི་བསམ་ཚུལ་དང་ཡང་མ་འོངས་ལས་གཞི་འདྲ་བོ་ག་འདྲས་འདྲ་བོ་ཅིག་ཡོང་སོང་ལབ་ན། ང་ཚོས་ཀྱི་བུད་མེད་ཀྱི་སྐྱེ་འཕེལ་འཕྲོད་བསྟེན་དང་ལབ་ཀྱི་རེད་བ་སྐྱེ་འཕེལ་འཕྲོད་བསྟེན་ལབ་དུས Sexual དང Reproductive ཀྱི Health ཐོག་ལ་ད་ང་ཚོས་ནམ་རྒྱུན་སྤྱི་བཏང་གི་དོ་སྣང་མང་བ་འདི་ད། མ་དང་བྱིས་པ་ལབ་དུས་བུད་མེད་ཀྱི Maternal Health ལབ་ཀྱི་རེད་བ་དེ་འདྲའི་ཐོག་ལ་མང་བ་དོ་སྣང་ཡོད་དུས་ནི་ང་ཚོས་ཀྱི་ཡང་སྤྱི་བཏང་གི་གཞན་པ་འདྲེས་པས་ནི་དགའ་ངན Menopause ཇོ་ལས་རོ་དང། ནམ་རྒྱུན་ཕྲུ་གུ་སྐྱེ་ཚར་བའི་རྗེས་ལ་ཕྲུ་གུ་སྒང་ལ་མང་བ་ནི་དོ་སྣང་ཡོད་དུས་བུད་མེད་རང་གི་ཡང་ཕྲུ་གུ་སྐྱེ་ཚར་བའི་རྗེས་ནི་དོ་སྣང། བུད་མེད་འཕྲོད་བསྟེན་དང་དོ་སྣང་སྤྲད་དེ་འདི་གལ་ཆེན་པོ་ཡིན་པ་བྱས་འདི་མཉམ་དུ་ལ་ང་ཚོས་ཀྱི་ད་ག་འདྲ་ལབ་དགོས་རེད Data ལབ་ན་ང་ཚོས་ཀྱི་འདི་ལབ་ཀྱི་རེད། གྲངས་ཐོ་དེ་ཚོ་སྒང་ལ་ད་ཤུགས་བརྒྱབ་བྱས་གྲངས་ཐོ་ནང་ལོགས་ལ་ད་ང་ཚོས་ཀྱི་ཉམས་ཞིབ་བྱས་བྱས་ནི་མ་ད་བྱས་ནི། གྲངས་ཐོ་ནང་ལོགས་ནང་ནི་ཡང་ག་འདྲ་འདྲ་བོ་ཅིག་བུད་མེད་དང་འབྲེལ་བའི་ད་འཕྲོད་བསྟེན་ཐོག་ལ་ག་རེ་འདྲ་བོ་ཅིག་སྒང་ལ་དོ་སྣང་མང་ཆེ་བ་དང་དེ་ཚོ་ཡང་བེད་སྤྱོད་བཏང་ཐུབ་ན་གལ་ཆེན་པོ་ཡིན་པ་དེ་འདྲའི་གི་མ་འོངས་ཀྱི་ཡར་རྒྱས་གཏོང་ཡའི་ནང་ལོགས་ལ་དེ་འདྲ་ཅིག་གི་བསམ་ཚུལ་སླེབས་སོང་ར། གཞན་ཡང་བུད་མེད་ཀྱི་སེམས་ཁམས་ཀྱི་ཐོག་ལ་དོ་སྣང་བྱ་གལ་ཆེ་བའི་སྐོར་དང། དེ་མིན་བུད་མེད་ཀྱི་ཤེས་ཡོན་ཡར་རྒྱས་གཏོང་ཕྱོགས་ཐོག་གྲོས་བསྡུར་བྱེད་སྐབས་མ་འོངས་པར་སློབ་གྲྭ་ཁག་ནང་ཆེད་ལས་སློབ་གཉེར་ཐོག་ཕོ་མོ་འདྲ་མཉམ་ཐོག་ཆེད་སྦྱོང་གི་བསླབ་གཞི་ཁག་ཅིག་གི་ཐོག་བུ་མོ་ཚོར་གོ་སྐབས་སྐྲུན་ཐབས་སུ་རྒྱབ་སྐྱོར་གྱི་ནུས་པ་འདོན་རྒྱུ་བཅས་ཀྱི་ཐད་གྲོས་བསྡུར་གྱིས་བསམ་འཆར་རིགས་བཏོན་ཡོད་པའི་སྐོར་ཡང་འགྲེལ་བརྗོད་གནང་སོང།
ད་ཤེས་ཡོན་དང་འབྲེལ་བའི་ཐོག་ནས་ད་བུད་མེད་ནུས་སྟོབས་སྒང་ལ་ང་ཚོ་གྲོས་བསྡུར་བྱེད་དུས་ཨ་ནི། མ་འོངས་འཆར་གཞི་དང་ཡར་རྒྱས་གཏང་ཡ་ནང་ལོགས་ལ་ག་འདྲ་ཞིག་བྱུང་ཟེར་ན་སློབ་གྲྭ་ཁག་ནང་ལོགས་ད་ང་ཚོས་ཀྱིས་ཐ་མ་སློབ་སྦྱོང་སྤྲད་སྟངས་དང་ཨ་ནི་ཡང་ང་ཚོས་ཀྱི Curriculum ལེགས་རགས་ཤེས་བྱ་སྒྲོག་ལེགས་རགས་དེ་ཚོ Curriculum དེ་ཚོ་ནང་ལོགས་ལ་ང་ཚོ་ཡང་ཕོ་མོ་གི་ལྟ་ཚུལ་དེ་ཨ་ནི་ཕོ་མོ་ལྟ་ཚུལ་ལབ་དུས Gender Equality ཐོག་ནས་ད་ག་འདྲས་ཅིག་བྱས་ནས་ང་ཚོ་སློབ་སྦྱོང་སྤྲད་ཐུབ་ཡོད་དོ་ཨ་ནི་སློབ་ཚན་དང་དེ་འདྲས་ཁག་ནང་ལོགས་ཕོ་དང་ཕོ་མོ་གཉིས་ཀ་ཨ་ནི་ག་འདྲ་བྱས་ནས་ང་ཚོས་ཀྱི་མིག་དཔེ་ལྟ་ས་དེ་བཟོ་ད་སྤྱིའི་ཤེས་ཡོན་དེ་རྩ་བ་རུ་ཆགས་པ་ལ་སློབ་གྲྭ་ཁག་ནང་ལོགས་སུ་ང་ཚོས་འོ་དེ་ཐོག་ལ་ཡར་རྒྱས་གཏང་ཡ་དང་ང་ཚོས་ཀྱི་ད་ཤེས་ཡོན་གྱི་སྲིད་བྱུས་ནང་ལོགས་ལ་ཨ་ནི་ང་ཚོས་ཀྱི་ག་འདྲ་བྱས་ནས་བུ་དང་བུ་མོ་འདྲ་མཉམ་ཐོག་ནས་ནི་ང་ཚོས་ཀྱི་སྲིད་བྱུས་དེ་ནང་ལོགས་ལ་ཨ་ནི་ད་སློབ་ཕྲུག་ཚོ་ལ་ནི་ཤེས་ཡོན་ཡག་པོ་ཞིག་རག་ཡ་ལ་ག་འདྲའི་ཤུགས་རྒྱག་དགོས་འདུག་དེ་འདྲའི་ཀྱི་བསམ་ཚུལ་ཞིག་སླེབས་སོང་ར།
བུད་མེད་ཀྱི་གནས་བབ་ཡར་རྒྱས་གཏོང་ཕྱོགས་ཀྱི་ཚོགས་འདུ་འདིའི་སྟེང། གྲོས་བསྡུར་བྱེད་ཡུལ་བརྗོད་གཞི་གཙོ་བོ་ཞིག་ནི་སྤྱི་ཚོགས་ཁྲོད་བུད་མེད་དང་བུ་མོ་ཚོར་བཙན་གཡེམ་དང་ཁྱིམ་ཚང་ནང་གཅར་རྡུང་སོགས་ཀྱི་མནར་གཅོད་ཕོག་པའི་གནད་དོན་སྐོར་ཡིན་འདུག་གསན་མཁན་རྣམ་པ་དུས་ཚོད་ཀྱི་དབང་གིས་ཐེངས་འདིའི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྒྱུ། གཟའ་འཁོར་རྗེས་མའི་བུད་མེད་ཀྱི་ལེ་ཚན་ནང་མུ་མཐུད་ནས་བརྗོད་གཞི་འདིའི་ཐད་ཀྱི་འབྲེལ་ཡོད་གནས་ཚུལ་སྐོར་རྒྱང་བསྲིངས་ཞུ་རྒྱུ་ཡིན།